མཉན་བྱ་དེ་སྒྲ་ཡི་ཐུན་མོང་མ་ཡིན་པའི་མིང་ཀོ་ཡིན་པ་ཧ་མ་གོ། མཉན་བྱ་ག་རེ་ཟེར་ད་མིང་དོན་གཉིས་སུ་ཕྱེ་བའི་རེད། མིང་དོན་གཉིས་སུ་ཕྱེ་བའི་དོན་ཡིན་པ་ཧ་མ་གོ་ན་ཡང། མཉན་བྱ་མི་རྟག་པ་ངེས་པ་འདུག་ག་ཡོད་དེ། ཁང་པ་ཀོའི་ཐུན་མོང་མ་ཡིན་པའི་མིང་མ་ཤེས་ན་ཡང། ཁང་པ་ཀོ་ཞིག་པ་མངོན་སུམ་གྱིས་གྲུབ་ཀྱི་འདུག་ག་ཟེར། ད་དེ་འདྲས་ཡོད་ན་ཟེར་དེ་འདྲས་ཡོད་ན། ཡོད་དུས་ཙང་སྔར་ག་རེ་བྱས་སོང། མཉན་བྱ་ལ་མི་རྟག་པས་ཁྱབ་པ་གོ། མཉན་བྱ་དང་སྒྲ་གཉིས་པོ་དེ་ཡི་ཐུན་མོང་མ་ཡིན་པའི་མིང་དོན་གྱི་འབྲེལ་བ་མ་ཤེས་གོང་དུ།

སྙིང་ཐག་ཚུལ་གསུམ་སྔས་ལ་གྲུབ་དེ་ནས་སྒྲ་མི་རྟག་པ་ངེས་ཀྱི་འདུག་ན་དེ་ནི། འོ་དེ་ལྟ་ཡང་ད་རེག་གི་འདུག་ཟེར་ལབ་རྒྱུ་ཡིན་པ་རེད་བ། འོ་ཟེར་བ་དེ་ལ་སྔ་མ་བདེན་མོད་ཀྱང་ཟེར་ལབ་པ་རེད་ད་དེ་ནི། དེ་བས། འོ་ཕྱོགས་ཆོས་ཕྱིས་གོ་བར་བྱེད་པའི་མཉན་བྱ་ལས་སྒྲ་མི་རྟག་པ་མངོན་དུ་འགྱུར་རོ་ཞེ་ན་སྔ་མ་བདེན་མོད་ཀྱི་ཟེར་སྔ་མ་བདེན་མོད་ཟེར་ད་རེག་ཁང་པའི་ཐུན་མོང་མ་ཡིན་པའི་མིང་རྩ་བ་ཉིད་ནས་མི་ཤེས་ཀྱང་ཁང་པ་འཇིག་པ་མངོན་སུམ་གྲུབ་མཁན་ཡོད་ཐག་ཆོད་རེད་དེ་རེད་དེ་ཡོད་རེད་བ་དེ་ནང་བཞིན་གྱི་ག་རེ་རེད་ཟེར་ཡ་རེད། མཉན་བྱ་དེ་སྒྲ་ཡི་ཐུན་མོང་མ་ཡིན་པའི་མིང་ཡིན་ན་སྒྲ་དེ་ཁོའི་དོན་ཡིན་པ་ཧ་མ་གོ་གོང་དུ་མཉན་བྱ་མི་རྟག་པ་ངེས་མཁན་ཅིག།

དེ་ཡོང་དུས་ད་ཨ་ནི་ག་རེ་བྱེད་ཀྱི་འདུག་ཟེར་ན། དེ་ལ་ག་རེ་ཟེར་ན་ཚུལ་གསུམ་གྲུབ་ནས་བསྒྲུབ་བྱ་མ་གྲུབ་པའི་གནས་སྐབས་ཅིག་མི་འདུག་ཟེར་ལབ་དགོས་ར་བ། རེད་བ། དང་པོ་ག་རེ་ཟེར་མཉན་བྱ་ལ་མི་རྟག་པས་ཁྱབ་པ་ངེས། རེད་བ། དེ་རྗེས་སུ་མཉན་བྱ་དང་སྒྲ་གཉིས་པོ་དེ་མིང་དོན་གྱི་འབྲེལ་བ་ཤེས་མཁན་ཅིག་འདུག་ཟེར་ཡོད་ན་ཡང། དེ་ཡོང་དུས་ད་མཉན་བྱ་དང་སྒྲ་ཡི་མིང་དོན་གྱི་འབྲེལ་བ་ཤེས་པའི་སྟེང་དུ་མཉན་བྱ་མི་རྟག་པ་ཡིན་པ་ངེས་སོང་ན་ཚད་མ་དེ་རང་རང་གིས་སྒྲ་མི་རྟག་པ་ངེས་འགྲོ་གི་འདུག་འགྲོ་བ་ཡིན་ཙང་ཕྱོགས་ཆོས་དང་རྗེས་ཁྱབ་སྔས་ལ་གྲུབ་ནས་གྲུབ་ནས་བསྒྲུབ་བྱ་མ་གྲུབ་མཁན་ཅིག་གང་ཟག་མི་འདུག་མེད་ཡིན་ཙང།

འོ་རྟོགས་པ་ཡིན་ནོ་ག་རེ། སྒྲ་མི་རྟག་པ་དེ་རེད་བ་སྐུའི་རེད་བ་འོ། སྒྲ་མི་རྟག་པ་དེ་རྟག་ལ་ག་རེ་ཟེར་མངོན་སུམ་དུ་རྟོགས་པ་དང་རེད་བ་དང་དེ་རེད་པས། མངོན་སུམ་དུ་རྟོགས་པ་དང། ཚད་མས་རྟོགས་ནས་རྗེས་དཔག་མ་ཡིན་པའི་ཕྱིར་ཟེར་བས། འོ་འདུག་ཟེར་ལབ་རེད་བ། ཟེར་དུས་ཙང་སྔར་མཉན་བྱ་ལ་མི་རྟག་པས་ཁྱབ་པ་ངེས་པའི་མངོན་སུམ་གྱི་འདུ་བྱེད་དེ་དང་མཉན་བྱ་དང་སྒྲ་གཉིས་མིང་དོན་གྱི་འབྲེལ་བ་ཤེས་པའི་ཚད་མ་ཁོ་ཉིད་གཉིས་ཀྱི་ནུས་པ་ལ་བརྟེན་ནས་སྒྲ་མི་རྟག་པ་དེ་རྟོགས་པ་ཡིན་ནོ། འོ་ཟེར་ལབ་དུས་གསར་རྟོགས་པ་ཡིན་ནོ། ཕྲ་བའི་མི་རྟག་པ་རྟགས་ལས་རྟོགས་ཀྱང་ཟེར་རང་ལུགས་དེ་ལ། ཕྲ་བའི་མི་རྟག་པ་རྟགས་ལས་རྟོགས་ཀྱང་རགས་པའི་མི་རྟག་པ་མངོན་སུམ་གྱིས་གྲུབ་པ་དང་མི་འགལ་ལོ་ཞེས་ལབ་པ་རེད། ཟེར་དུས་ཙང་དེ་ལྟར་སྒྲ་མི་རྟག་པ་རྟོགས་ཡག་ཀོ་རགས་པའི་མི་རྟག་པ་ཞིག་ལ་བཞག་གི་ཡོད་པའི་སོར་བཞི་ལས་མི་འགལ་ལོ་ཞེས།